ད་དེ་རིང་གི་ལེ་ཚན་འདི་གི་བརྗོད་གཞི་འདི་ང་ཚོ་ག་རེ་ཆགས་བསྡད་ཡོད་རེད་ལབ་ན The Royal Centre ལབ་ཡག་དེ་རེད། ད་ཕལ་ཆེར་གལ་སྲིད་ཅིག་ཁྱོད་རང་ཚོ་དྲན་གྱི་ཡོད་རེད་ད། ང་རང་ཚོ་སློབ་ཚན་དང་པོ་ནང་ལོ་ང་ཚོ་ག་རེ་སྦྱངས་རེད་ཟེར་ལབ་ན་ཨ་ནི་ད་ལྟ Mohenjo-daro ལབ་ཡག་གི་ས་ཆ་དེ་རེད་བ།

འདི་གཅིག་བྱས། ད་གཞན་པ་དེ་ནི་ཅིག། ད་འདི་ཚོགས་ཁང་གི་སྒང་འདི་ལ་ཡང་ཡང་ཅིག་ཐོག་ས་ཅིག་འདུག་ལབ་སྐོར། ད་འདུག་བྱས་ནས་ནི་ཁོ་རང་ཚོའི་གི་ད་འདི་རེད། ད Audience Hall ར་ཚོགས་ཁང་འདི་གི་ཁྱད་ཆོས་འདི་ཅིག་འགྲེལ་བཤད་རྒྱབ་དགོས། འདི་གཅིག་བྱས། ད་ཕ་གི་ལ་ཡང་མཛད་སྒོ་ག་རེ་ག་རེ་ཚུགས་ཀྱི་ཡོད་མེད་འདི་སྐོར་ལ་ང་ཚོ་སྦྱང་བར་བྱེད།

ད Lotus Mahal དེ་ཅི་དང་གི་མིང་དེ་སུས་བཏགས་པ་རེད་ལབ་ན་ཨ་ནི་སྔོན་མ་ད་ལྟ་དུས་རབས་བཅུ་དགུ་ལ་ཡ British གི་ཅིག་རེད་བ་ཨ་ནི་སྐོར་སྐྱོད་པ་མང་པོ་ཅིག་སླེབས་རེད་ཨ་ནི་ཁོ་རང་ཚོ་གི་མིང་དེ་བཏགས་ཤག་རེད་ད་དེ་བཞིན་ནོར་བ་མིང་གི་ཐ་སྙད་དེ་ཁོ་རང་གི་ནས་ང་ཚོ་ག་རེ་ཅིག་ཅིག་ད་ང་ཚོ་ཐོག་སེམས་པ་ནང་ལོ་ཡ་ག་རེ་ཅིག་བསམ་བློ་འཁོར་གི་རེད་ཟེར་ན་ཨ་ཅིག་འདི་ཡང་ཅིག་རེད་བ་བརྩེ་དུང་གི་དེ་འདྲས་ཅིག་རེད་བ་ཨ་ཅིག་ས་ཆ་ཅིག་ཡིན་ས་རེད་འདི་འདྲས་ཅིག་ཧ་གོ་གོ་རེད་བ་དེ་ཡིན་ན་ཡང་འདི་འདྲས་མ་རེད་ཟེར་བ་འདི་གཙོ་བོ་གཙོ་བོ་ད་ལྟ Lotus Mahal ལབ་དེ་ཁོ་ཚོས་ཀྱི་བེད་སྤྱོད་ག་རེ་ལ་བཏང་གོ་རེད་ཟེར་ལབ་ན་ཨ་ནི་ཅིག་རྒྱལ་པོ་དང་རེད་བ་ཨ་ནི་མི་མང་ཐུག་ས་ཀྱི་ས་ཆ་ཅིག་རེད་བ་ཨ་ནི་འདི་འདྲས་ལ་ཡང་བེད་སྤྱོད་བཏང་གོ་རེད་འདི་རིགས་དྲན་ད Hazara Rama temple ལབ་ཡག་དེ་ཡང་ཅིག་ལྷ་ཁང་འདི་དམིགས་བསལ་གྱི་རེད་བ་རྒྱལ་པོ་དང་རྒྱལ་པོ་ཁོ་རང་གི་ནང་མི།

འདི་ལྷ་ཁང་དེ་གཉིས་སྐོར་ལ་ང་ཚོ་སྦྱངས་རེད་ད་འདུག་བྱས་ནས་ང་ཚོ་ད་ནི་ད་རིང་གི་ལེ་ཚན་འདི་ང་ཚོ་འདི་ལ་ཡ་མཚམས་བཞག་གི་ཡིན། ཨ་ནི་རྗེས་མའི་ལེ་ཚན་ནང་ལ་ཡང་དགའ་བའི་སྒོ་ནས་ང་ཚོ་ཐུག་ཆོག་པ་བྱེད།